གཉིས་པ། རྒྱུན་ཤེས་བློ་ཡི་དགའ་ཚལ། བཅུ་གཅིག། རྣམ་བཅུ་དབང་ལྡན། བོད་ཀྱི་དགོན་སྡེ་དང་མི་ཁྱིམ་གྱི་གྱང་རིས་སུ་རྣམ་བཅུ་དབང་ལྡན་ཞེས་བྱ་བའི་རི་མོ་རྙོག་འཛིང་ཆེ་ལ། ཁ་དོག་རྣམ་པར་བཀྲ་བ་ཞིག་རྒྱུན་གཏན་ནས་གང་སར་མཐོང་རྒྱུ་ཡོད། དེ་ཡང་རྣམ་བཅུ་དབང་ལྡན་ནི་ལེགས་སྦྱར་སྐད་ཀྱི་ཡིག་གཟུགས་ལན་ཚྭ་ལྟར་བྲིས་པ་ཞིག་ཡིན་ལ། དེའི་ནང་དུ་ཕྱི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་སེམས་ཅན་ཡོངས་སུ་མཚོན་པར་བྱེད་པའི་ཡི་གེ་བཅུ་ཚུད་ཡོད། ཡི་གེ་དེ་དག་གི་ཁ་དོག་སོ་སོ་མི་འདྲ་བ་བྲི་དགོས་པའི་རྒྱུ་མཚན་ཡང། ཁ་དོག་སོ་སོའི་བྱེད་ལས་ལ་སོགས་ཁྱད་ཆོས་མི་འདྲ་བའི་དབང་གིས་བྱུང་བ་ལས་གང་མཛེས་མཛེས་སུ་བྲིས་པ་ཞིག་མིན། དེ་དག་གྱང་རིས་སུ་བྲིས་པའམ་བཀལ་དགོས་པའི་རྒྱུ་མཚན་ནི། རི་མོ་དེ་དག་ལ་རྟེན་འབྲེལ་གྱི་ནུས་པ་ཁྱད་པར་ཅན་ལྡན་པའི་ཤོད་སྲོལ་ཞིག་བོད་ཀྱི་ཡུལ་ལ་ཡོངས་སུ་དར་ཡོད་པའི་དབང་གིས་ཡིན། རི་མོ་དེ་ནི་ཁམས་གསུམ་གྱི་སྣོད་བཅུད་ཐམས་ཅད་སྡུད་པའམ་མཚོན་པར་བྱེད་པ་ཡིན་པས། དད་པའི་ངང་ནས་ཁང་སྟེང་དུ་བཀལ་ན་ས་དཔྱད་ངན་པ་ཐམས་ཅད་ཟིལ་གྱིས་ནོན་ནས་བཀྲ་ཤིས་པར་བྱེད། གཟའ་སྐར་ངན་པའི་རྟགས་མཚན་རྣམས་བཟློག་ནས་གནོད་པ་ཞི་བར་བྱེད། ཁང་ཁྱིམ་དུ་བཞག་ན་རྐྱེན་ངན་བར་ཆད་སྲུང་བ་དང་དགེ་ཞིང་བཀྲ་ཤིས་པར་བྱེད་པ་སོགས་ཀྱི་ཕན་ཡོན་མང་དུ་བཤད་པ་ཞིབ་ཏུ་ནང་ཆོས་ཀྱི་གཞུང་ཁག་ལས་ཤེས་པར་མཛོད།